བར་ཕྱིན་པའི་བཟོ་ར་ཅན། སྡིག་པའི་ཁུར་ཤིན་ཏུ་ལྕི་བ་ཞིག་ཁྱེར་ནས་འོང་མོད། ལེགས་པར་བརྟགས་ནས་དྲན་ཤེས་ཀྱིས་ཟིན་བཞིན་འགྲོ་ན། དྲན་པ་ཤེས་བཞིན་གྱིས་ཟིན་བཞིན་ད་ལྟད་མོ་ད་ག་ཅིག་འགྲོ་བ་ཡིན་ན་ཁྲོམ་ལ་འོ་ད། དེ་ནི་ངེས་འབྱུང་དང་མི་རྟག་པའི་བསྐུལ་འདེབས་བླ་ནའང་མེད་པ་ཡོད་པ་ཡིན་ས། དེས་མཚོན་ནས་གང་སྣང་ཆོས་ཀྱི་བསྐུལ་མར་སོང་བ་དགོས། ག་རེ་སྣང་བ་ཡིན་ནའི་སོ་སོ་ཆོས་ཀྱི་བསྐུལ་མར་འགྲོ་བ་ཅིག་མ་གཏོགས་ཆོས་ཀྱི་བར་ཆད་དུ་མ་འགྲོ་བ་ཅིག་བྱེད་དགོས་རེད། ཟས་ཀྱི་ཚོད་རིག་པར་བྱ། བྱ་ཚོད་ཟ། ད་ཐུན་མཚམས་ལ་རེད་པ་ད་ཁ་ལག་ཟ་དགོས་རེད་པ་ད་ཁ་ལག་ཟ་དགོས་རེད། འོ་དེ་སྐབས་ཐོག་ལ་ཁ་ལག་བེད་ཀའི་ཚོད་རིག་པ་ཅིག་སོ་སོའི་ལུས་བེད་འཚོ་ཙམ་ཅིག། ཆུ་ལྡིང་གི་རེད་པ་ད་ཆུ་བེད་ལུས་འདི་བེད་ཀའི་འཚོ་ཡག་པའི་ཆེད་དུ་རེད་པ་ད། ལུས་འཚོ་ཙམ་གྱི་ཆེད་དུ། འདི་ནི། མ་གཏོགས་ཚོད་མེད་ཟ་རྒྱུ་ཡོད་མ་རེད། ཟས་ཀྱི་ཚོད་རིག་པ་ཚོད་མེད་ཟས་པ་ཡིན་ན། བའི་ཁ་ལག་པའི་ལྕགས་ཚིག་ཟས་ན་བའི་རོ་དང་གྲོད་ཁོག་རྒྱགས་བསྡད་ཡོད་ན་ད་དུང་ཞིམ་པོ་འདུག་ཟེར་ནས་ཟས་ན། ཨ་ནི། ཐུན་ལ་ཡར་བསྡད་ག་ལ་གཉིད་ཁུག་ཡོང་གི་རེད་དེ་ནི་ལམ་སང། རོ་དང་ཉོབ་ཡོང་གི་རོ་དང་གཉིད་ཁུག་ཡོང་གི་རེད། ཁྱེད་ཚ་དེ་གས་ཡོང་གི་ཡོད་མ་ཨ་ནི་འཕྲོད་བསྟེན་ལ་གནོད་གི་རེད་རོ་དང།

ཐུགས་བསྐྱེད་ཀྱི་དེ་ནི་དཔེ་གཞན་ལས་གསལ་བ་བཞིན། བྱས་ན། དེ་ནི། འོ་དེ་བྱས་ན། དེ་ནི་ཡག་པོ་ཡོད་རེད་བྱས་ན་བྱ་སླ་ལ་ཕན་ཡོན་ཤིན་ཏུ་ཆེ་ཚུལ་སོགས་གསུངས། ལས་སླ་པོ། བྱ་དང་ཞོ་ལ་རེ་བ་དང་ནི་ཕན་ཡོན་ཆེན་པོ་རེད་གསུངས་རེད། བསོད་ནམས་ཀྱི་ཚོགས་ཆེན་པོ་གསོག་ཐབས་ཟག་པ་རྒྱུན་འདུལ་ལ་ཡང་བརྩོན་པར་བྱ་སྟེ། ད་ག་འདྲ་བྱེད་དགོས་རེད་ཟེར་ན་འདིར་མཆིལ་མ་ལ་ཟེར་སོ་སོ་ཁར་མཆིལ་མ་ཡོད་པ་དང། མཆིལ་མ་ཡིན་ན་དེ་ནི། ཨོ་མ་ཨ། དེ་ནི། རེད་པ་དང། ཤི་ལ་ཁ་མ། ཨ་ཧ་རི་ཡེ་བེ་སོ་ཧ་ཟེར་རོ། ད་སྔགས་དེ། མཆིལ་མ་གི་སྔགས་དེ་རེད། བསྔོ་ཡག་གི། ལུད་པ་སླེབས་སོང་ན། ཁ་ནས་ལུད་པ་སླེབས་སོང་ན། དེ་ནི། ཨོཾ་ཨ་ཁྲི། དེ་ནི་ཨ་ཧ་རི་བེ་སོ་ཧ། སྣབས་འཕྱིད་ཡག་གི་ལ།

ཨོ་ད་སེ་གོལ་བརྒྱབ་ནས་བསྔོས་ནས། དྲི་ཆུ་ལ་ཨོཾ་ཨ་མུ་ཏྲ། ཨ་ཧ་རི་བེ་སོ་ཧ། ཞེས་པ་རྣམས་བརྗོད་ཅིང་སེ་གོལ་བརྡབ་ལ། ཡི་དྭགས་དང་དེ་ཚོ་ལ་བསྔོས་ན་ཁོ་རང་ཚོ་ལ་ཐོབ་གི་ཡོད་རེད་སྔགས་དེ་བཏོན་ནས། སྤྲོ་ད། ཨོ་ད་ཞེས་དེ་རེད། འདི་ནི།

ད་སོ་སོ་ལ་ཤིག་དང་ད་དེང་སང་ད་ཡོང་གི་མ་རེད་ག་རེ་ཟེར་ན་ཁྲུས་ཇི་ལྟར་རྒྱག་གི་ཡོད་རོགས་ད་གཙང་སྦྲ་བྱེད་གི་ཡོད་རོགས་ད་གཙང་མ་བྱེད་ཁྲུས་ཡང་སེ་ཡང་སེ་རྒྱག་གི་ཡོད་ཙང་ཤིག་དེ་ཡོང་གི་ཡོད་མ་རེད་ད་ཡི་ཙི་འདྲ་པོ་འདྲ་མི་འདྲ་ཞུ་བྱེད་གི་ཡོད་རོགས་ད་དེང་སང་དེ་ཡིན་དུས་ཤིག་ཡོང་གི་མ་རེད་སྔ་མ་ཡིན་ན་ཤིག་ཡོང་གི་རེད་ཨ་ནི་སྲོ་མ་ཡོང་གི་རེད་ཁྲུས་མོ་མ་ཇོ་བོ་བྱེད་གནམ་གྲང་མོ་བྱེད་ཤིག་དང་སྲོ་མ་དེ་ཚོ་བྱུང་པ་ཡིན་ན་དེ་དག་ལ་མི་གནོད་པ་བྱེད་ན

གནས་ཚང་ཡག་ཡིན་ཙང་ཨ་མ་དེ་བྱས་གནས་ཚང་ཡག་པོ་བྱས་ཡིན་པ་འདྲ་ཡར་བཞུགས་བཅུག་ཨ་ནི་ཞལ་ལག་དེ་ཚོ་དྲངས་དེ་བྱས་ཨ་ནི་དགོང་དག་ཐལ་བ་བྱས་ལ་དེ་ནི་ཨ་མའི་གར་ཤིག་བསྒྲུགས་པ་འདྲ་འདུག་བ་ཤིག་ཟ་ནས་ཤིག་བསྒྲུགས་ནས་ཨ་མ་དེ་དཔེ་སྙིང་རྗེ་ཆེ་མདོག་ཁ་པོ་ཞེ་པོ་ཅིག་ཡོད་ས་རེད་བ་ཡོད་ས་རེད་གང་ལྟར་བྱས་དེ་བུ་མོ་དེ་ལ་བསྡད་ཞོག་བསྡད་ཞོག་ངས་ཤིག་དེ་བས་མི་ཤི་ས་ཅིག་ལ་གཡུགས་ཞོག་ཟེར་ཤིག་དེ་ཤིག་དེ་མི་ཤི་ས་ཅིག་ལ་གཡུགས་རོགས་ཤིག་གཡུགས་ཞོག་ཟེར་ལབ་བཏང་ཞག་ཟ།

ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ། བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ་གཉིས་ཡོད་པ། གཉིས་པ་དེ་རེད། བསྟེན་ནས་བློ་ཇི་ལྟར་སྦྱང་བའི་ཚུལ། ད་བསྟེན་ནས་བློ་ཇི་ལྟར། ད་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན། བསྟེན་ནས་ད་སོ་སོའི་བློ་སྦྱང་དགོས་རེད་བ་ད། དགེ་བའི་བཤེས་གཉེན་གྱིས་བཀའ་གང་གསུངས། སོ་སོས་སྦྱང། འོ་ད་དེ། སྦྱང་བའི་ཚུལ་དེ་ལ་གཉིས་བྱས། དལ་བའི་རྟེན་ལ་སྙིང་པོ་ལེན་པའི་ཆེད་དུ་བསྐུལ་བ་དང།

ཀྱི་གནས་ཚུལ་མ་གོ་བའི་སྡུག་བསྔལ་འདྲ་ཞིག་དང་གནས་ཚུལ་གསར་པ་ག་རེ་ཡོད་ན་བསམ་རྒྱུ། བྱས་ཙང་ཇི་ནས་ཆོས་ཅིག་གོ་དགོས་འདུག་སྐད་ཆ་ཞིག་བཤད་ཡོང་བ་ན་ཨ་མཆོག་ཇི་སྙེད་ཕ་རྒྱུད་དེ། བྱས་ཙང་ད་དེ་རིང། དུས་ཚོད་འཕྲོ་བརླག་ཕྱིན་པ་ཕངས་སྣང་དང་ག་བ་ག་བ་དེ་ཨ་ལས་ཅིག་དགའ་སྣང་འདྲ་ཅིག་སླེབས་བསྡད་ཡ་དེ། འདི་ནི། དལ་འབྱོར་དོན་ཆེ་རྙེད་དཀའ་མ་བསམ་པའི་ཏག་ཏག་རེད་སོང་བ་རེད། འདི་ནི། ཕངས་སེམས་མེད་པ་འདི་དལ་འབྱོར་དོན་ཆེ་རྙེད་དཀའ་མ་བསམ་པའི་སྐྱོན་ཡིན། དེ་བསམ་ན་དལ་འབྱོར་དོན་ཆེ་ཚུལ་དང་རྙེད་དཀའ་ཚུལ་དེ་ཚོ་ཡག་པོ་ཅིག་བསམ་ན་རྒྱུད་ཐོག་ཏུ་བཀལ་ནས་བསམ་ན་ཆོས་ལ་སྙིང་ནས་བསྐུལ་མ་འདེབས་འོང། ཆོས་བྱེད་རྒྱུ་མ་བྱུང་བ་རེད་པ་ཟླ་བ་ཅིག་ཆུ་ཚོད་ཅིག་ལས་བ་ཉི་མ་ཅིག་ལས་ཆུ་ཚོད་ཅིག་ལས་ལ་ཡང་ཨ་ལ་ཕངས་སེམས་བྱས་ནས་ཨ་ཁ་དཔེ་ཆོས་བྱེད་ལོང་བྱུང་མ་སོང་བསམ་ཡ་བྱེད། དེས་ན་དལ་འབྱོར་དོན་ཆེ་རྙེད་དཀའ་བསམ་ན་དགའ་ལྷང་ལྷང་བ་དང་འཆི་བ་མི་རྟག་པ་བསམ་ནས་སྡུག་ལྷང་ལྷང་འོང་བ་ཞིག་བྱེད་ཟེར། དལ་འབྱོར་དོན་ཆེ་རྙེད་དཀའ་ལ་བསམ་བློ་བཏང་བསྒོམ་ནས་དཔྱད་སྒོམ་བྱེད་བྱེད་བྱེད་བྱེད་ནས། རྟོགས་པ་འདྲ་པོ་སྐྱེས་དེ། རེད་བ་ད་དལ་འབྱོར་དོན་ཆེ་རྙེད་དོན་ཆེ་བསམ་ན། དལ་འབྱོར་དོན་ཆེ་བ་དང་དེ་ཚོ་བསམ་བློ་བཏང་ན། ཨ་ནི་དགའ་ལྷང་ལྷང་འདྲ་པོ་སོ་སོ་ཡོད་རེད་བ་ད་དལ་འབྱོར་རྙེད་དེ་ཡོད་རེད་བ་ད་རྙེད་ཚར་ཡིན་ཙང་དགའ་ལྷང་ལྷང་འདྲ་པོ། ཨ་ནི་འཆི་བ་མི་རྟག་པར་སྒོམ་ཡོང་དུས་གང་ན་སྡུག་ལྷང་ལྷང་འདྲ་བོ་ཅིག་བྱུང་ཡང་འཆི་བ་མི་རྟག་པར་བསམ་ན་སྡུག་ལྷང་ལྷང་འོང་བ་ཞིག་བྱེད་དགོས། ཞིག་ཞེས། ད་དེ་ལ་གསུམ། དེ་ལ་ཟེ་ད་དལ་བའི་རྟེན་ལ་སྙིང་པོ་བླངས་པའི་ཕྱིར་དུ་བསྐུལ་བ་དེ་རེད་བ་ད་བསྐུལ་བ་དེ་ལ་གསུམ། དལ་འབྱོར་ངོས་བཟུང་བ། དེ་དོན་ཆེ་བར་བསམ་པ་རྙེད་དཀའ་བར་བསམ་པའོ། དང་པོ་ལ། དལ་འབྱོར་ངོས་བཟུང་བ་དེར་དལ་བ་དང་འབྱོར་བ་གཉིས་ལས། དང་པོ་ནི། དེ་ཡང་དང་པོར། དེ་ནས་དལ་བའི་རྟེན་ལ་སྙིང་པོ་ལེན་འདོད་འབྱུང་བ་ལ་དལ་འབྱོར་ངོས་ཟིན་པ་དགོས་ཀྱིས། ཐབ་ཐབ་རྡོ་གསེར་ལས་བྱས་ཀྱང་ངོ་མ་ཤེས་ན། དབུལ་པོ་སོ་ན་གནས་པ་བཞིན་ཡིན། ཡིན་ཕྱིར། དཔེར་ན་མི་དབུལ་པོ་ཅིག་སྤྲང་གོ་གི་རོ་ད། ཕྱི་ལོགས་ད་བ་ཕྱིན་ཡང་ཨ་ནི་ཕ་གིར་ཐབ་བྱས་ནས་མེ་བཏང་ནས་ཁ་ལག་བཟོས་མེ་བཏང་ར་ག་ལ། ཐབ་རྡོ་ཅིག་ལེན།

ཐབ་རྡོ་དེ་གསེར་ཡིན་པ་དེ་ངོས་མ་ཟིན་པ་རེད་བ་ཨོ་དེ་ཡིན་ཙང་ཐོག་མར་དལ་འབྱོར་ངོས་ཟིན་དགོས་རེད་སོ་སོ་རྙེད་དེ་ཡ་དེ་ངོས་ཟིན་དགོས་པས་དལ་བ་ཞེས་པ་ཆོས་བྱེད་པ་ལ་མི་ཁོམ་པ་བརྒྱད་དང་བྲལ་བ་སྟེ། དལ་བ་ཟེར་དུས་དལ་པོ་ཡིན་ཟེར་ཏེ། འདི་ནི་ཆོས་བྱེད་པ་ལ་ཁོམ་པ་ཅིག་ལ་གོ་དགོས་རེད། མི་ཁོམ་པ་བརྒྱད་དང་བྲལ་བ་ཨ་ནི་ལ་དལ་བ། མི་ཁོམ་པ་བརྒྱད་དང་བྲལ་བ་སྟེ་མི་ཁོམ་པ་བརྒྱད་ག་རེ་རེད་ཟེར་ན་མི་ཁོམ་པ་བརྒྱད་ནི། ཨ་ནི་མགོན་པོ་ཀླུ་སྒྲུབ་ཀྱི་གསུང་བཤེས་སྤྲིངས་ལས། འདི་ནི་ལོག་པར་ལྟ་བ་འཛིན་དང་དུད་འགྲོ་ཉིད། ཡི་དྭགས་ཉིད་དང་དམྱལ་བར་སྐྱེ་བ་དང། རྒྱལ་བའི་བཀའ་མེད་པ་དང་མཐའ་འཁོབ་ཏུ་ཀླ་ཀློར་སྐྱེ་དང། གླེན་ཞིང་ལྐུགས་པ་ཉིད། ཚེ་རིང་ལྷ་ཉིད་གང་ཡང་རུང་བར་ནི་སྐྱེ་བ་ཞེས་བགྱི།

ཁོམ་པ་རྙེད་པའི་སྐབས་འདི་ལ་ཆོས་སྒྲུབ་པ་ལ་ཁོམ་པའི་སྐབས་འདི་ལ། ག་རེ་བྱེད་དགོས་ཟེར་ན། ལས་དང་ཉོན་མོངས་ཀྱིས་འཁོར་བ་ལ་ཕ་གིར་སྐྱེ་བ་དང་འཆི་བ་ཅིག་མགོ་རུ་བསྐོར་ར་བྱེད་ཡག་ཨོ་དེ་བཟློག་ཡག་གི་ཆེད་དུ། འབད་པ་བྱེད་དགོས་རེད། ཁོམ་པའི་སྐབས་ལ། བཟློག་པའི་སླད་དུ་འབད་པར་མཛོད་ཅེས་རྒྱལ་པོ་བདེ་སྤྱོད་བཟང་པོ་ལ། མགོན་པོ་ཀླུ་སྒྲུབ་ཀྱི་དེ་ནི་སློབ་མ། རྒྱལ་པོ་བདེ་སྤྱོད་བཟང་པོ་ལ་གདམས་པ། ཡི་གེ་ཕར་བཏང་དེ་བཤེས་སྤྲིངས་ཟེར།

དུགས་སུ་བསྒོམས་ནས་ཨ་ནི་ཡི་དྭགས་སུ་སྐྱེས་ན་ནི། བཀྲེས་སྐོམ་ཆེ་བས་ཆོས་བྱེད་དུ་མི་ཁོམ། རང་ཅག་ཤིན་ཏུ་དེ་ནི་བཀྲེས་ཤིང་ལྟོགས་པ་ཞིག་གི་སྐབས་སུ། གྲོད་ཁོག་དཔེ་ཞིག་ལྟོགས་ཡོད་ལྟོགས་པའི་སྐབས་ཅིག་ལ། ཨ་ནི་བླ་མ་ལྟ་བུ་འགའ་ཞིག་གིས་ཆོས་ལ་བསྐུལ་ཡང། དང་པོ་བཟའ་བཏུང་དོན་དུ་གཉེར་བ་ལས་ཆོས་བྱེད་དུ་མི་ཁོམ་པ་བཞིན། དེ་ལྟར་ན་ཡི་དྭགས་སུ་མ་སྐྱེས་པ་ཡང་སྟབས་ལེགས་པ་ཡིན། ད་དུད་འགྲོར་སྐྱེས་ན་ནི་གླེན་ཞིང་གཏི་མུག་པས་ཆོས་བྱེད་དུ་མི་ཁོམ་སྟེ་དཔེར་ན་ཁྱི་དང་བོང་བུ་སོགས་ལ་མ་ཎི་ཚར་གཅིག་དྲོངས་དང་ཁྱོད་ད་ལྟ་འཚང་རྒྱ་ཞེས་སྨྲས་ཀྱང་གོ་ཚོར་ཅི་ཡང་མེད། སོ་སོ་དུད་འགྲོ་ར་ཅིག་སྐྱེ་བ་བླངས་ཏེ་ཡོད་ན་ནི། ད་ཕ་གིར། བླ་མས་ཆོས་ག་རེ་ཅིག་གསུངས་པ་ཡིན་ནས་མ་ཎི་ཅིག་ཐོན་དང་ཕ་གིར་ངས་འཚང་རྒྱ་བ་བྱེད་བཞག་གོ་གསུངས་པ་ཡིན་ནས་གོ་ཡག་ག་གས་ཡོག་མ་རེད་ཟེར་བ་ད། ཁོ་དུད་འགྲོ་རེད་ཚར་བ་ད། དེ་གོ་ཚོར་ཅི་ཡང་མེད་ཅིང་ཐ་ན་མ་ཎི་ཚིག་གཅིག་བགྲང་བའང་མི་ཤེས་ན་ཆོས་གཞན་ག་ནས་ཤེས། མ་ཎི་ཚིག་གཅིག་པའི་ཁ་གས་བགྲང་མི་ཤེས་ན་ཆོས་གཞན་ག་ནས་ཤེས། དེ་བཞིན་དུ་དུད་འགྲོ་རང་རང་གི་སྡུག་བསྔལ་གྱིས་མནར་ནས་ཆོས་བྱེད་དུ་མི་ཁོམ་པས་དེ་དག་ཏུ་མ་སྐྱེས་པ་ཡང་ཤིན་ཏུ་སྟབས་ལེགས། ད་ལྟ་རང་རེ་དངུལ་སྲང་གང་དོ་རྙེད་པ་ལ་སྟབས་ལེགས་ཟེར་ཀྱང། རེད་བ་ད་སོ་སོ་ལ་དངུལ་རེ་ཞིག་རག་སོང་ན།

འདོད་ལྷ་ལ་བཤད་པས་འདུ་ཤེས་མེད་པ་བ་ནི་བསམ་གཏན་བཞི་པའི་གནས། འབྲས་བུ་ཆེ་བའི། འདི་ནི་འབྲས་བུ་ཆེ་བའི་ཕྱོགས་གཅིག་ན། གྲོང་ལས་དགོན་པའི་ཚུལ་དུ་ཡོད་ཅིང། འདུ་ཤེས་མེད་པའི་གནས་ཟེར་ཡ་དེ་བསམ་གཏན་བཞི་པའི་གནས། ད་སོ་སྐྱེའི་གནས་གསུམ་ཡོད་རེད་བ་ད་འོ་དེ་ནང་ལ།

གསུངས་སོ། འདུ་ཤེས་མེད་པ་ཟེར་ཡ་དེ་དང་པོ་སྐྱེ་བའི་སྒང་ལ། ད་ང་སྐྱེས་སོང་བསམ་ཡ་གཅིག་ཡོང་གི་ཡོད་རེད། བཞུགས་གུ་བཞུགས་གུ་བཞུགས་གུ་བི་ཀའི་འཆི་བའི་སྒང་ལ་ད་ཤི་གི་འདུག་བསམ་ཡ་གཅིག་མ་གཏོགས། དེ་བར་མཚམས་ལ་ལ་བི་ཀའི། འདུ་ཤེས་གང་ག་བཀག་ནས་འོ་ད། འདི་ནི། འདི་ནི་སེམས་དང་སེམས་བྱུང་གི་རྒྱུ་བ་རགས་པ་དེ་ཚོ་གང་ག་བཀག་ནས།

གཟུགས་མེད་ན་ཡོད་པའི་འཕགས་པ་མི་ཁོམ་པར་མི་རིགས་པས། ད་གཟུགས་མེད་ལ་ཡོད་པའི་གཟུགས་མེད་འཕགས་པ་ཟེར་རོ། ད་གཟུགས་མེད་འཕགས་པ། འོ་དེ་ཚོ་མི་ཁོམ་པར་མི་རིགས་པས། དེར་སྐྱེས་པའི་སོ་སོ་སྐྱེ་བོ་ལ་ནི་ཐར་ལམ་བགྲོད་པའི་སྐལ་བ་མེད་པས་མི་ཁོམ་པའོ། ད་མི་ཁོམ་ཟེར་ཡ་དེ་སོ་སོ་སྐྱེ་བོ་ལ་ཟེར་ག་ནི་མ་གཏོགས་འཕགས་པ་ལ་མི་ཁོམ་པ་ཟེར་ཡ་ཡོད་མ་རེད་བ་ད། རྟག་ཏུ་གཡེང་བའི་དེ་ནི་འདོད་ལྷ་ཡང་དེ་དང་འདྲའོ་མི་ཁོམ་པ། དེས་ན་དང་པོར་སྐྱེས་པའི་ཚེ་ལྷར་སྐྱེས་སོང་སྙམ་པ་དང། མཐར་འཆི་བའི་སྐབས་ལྷ་ལས་འཆི་འཕོ་བར་འདུག། སྙམ་པ་ཙམ་ལས་གཉིད་ལོག་པ་བཞིན་ཏིང་ངེ་འཛིན་ལ་གཡེངས་ཏེ་དོན་ཅུང་ཟད་ཙམ་ཡང་མེད་པའི་ངང་ནས་ཚེ་འཕོས་ཏེ་འགྲོ། ལྷ་གནས་གཞན་རྣམས་ཀྱང་ཉན་ས་ལས་གསུངས་པ་ལྟར་དགེ་བའི་བག་ཆགས་ཆེན་པོ་ཡོད་པ་ཁ་ཤས་ལས། གཞན་ཕལ་ཆེར་དུས་རྟག་ཏུ་འདོད་པས་གཡེངས་ནས་ཆོས་མི་འོང་སྟེ་ད་ལྷ། ལྷ་ཡི་གནས་མང་ཆེ་བ་དག་པའི་ཞིང་ཁམས་དེ་ཚོ་ད་མ་རེད་བ་དེ་མ་ཡིན་པའི་དེ་ནི་ལྷ་ཡི་གནས། བི་ཀའི་འཁོར་བས་བསྡུས་པའི་དེ་ནི་ལྷ་གནས། མང་ཆེ་བ་ཕལ་མོ་ཆེ་ལ་དེ་ནི་བི་ཀའི་འདོད་པས་གཡེངས་ནས་དེ་ནི། ཆོས་སྒྲུབ་ཡ་ལ་ཁོམ་པོ་ཡོད་མ་རེད། དཔེར་ན་མི་ཡི་སྐབས་ཤཱ་རིའི་བུ་མཐོང་བ་ན་གླང་ཆེན་གྱི་སྟེང་དུ་ཡོད་ཀྱང་དལ་བུ་རུ་ས་ལ་བབས་ལོང་མེད་པར་མཆོངས་པར་བྱེད་པའི་ཨ་ནི་སློབ་མ། སྨན་པའི་རྒྱལ་པོ་འཚོ་བྱེད་གཞོན་ནུ་ཟེར་བ་དང། སྨན་པའི་རྒྱལ་པོ་འཚོ་བྱེད་གཞོན་ནུ་དེ་བི་གའི་དེ་གའི་དགེ་བའི་བཤེས་གཉེན་ཤཱ་རིའི་བུ་ཡིན་པ་རེད་བླ་མ། དེ་ད་ཤཱ་རིའི་བུ་དེ་ནས་ཕེབས་ཡོང་དུས་སྒང་ལ་ལམ་ཁ་ཕེབས་ཡོང་དུས། འཚོ་བྱེད་གཞོན་ནུ་ཟེར་བ་དང་ཨ་ནི་གླང་པོ་ཆེ་བཞོན་ནས་ཡོང་གི་ཡོང་གི་ཡོད་ནའང་ཤཱ་རིའི་བུ་ཕི་ནས་ཕེབས་ཡོང་དུས་སྒང་ལ་ལམ་སེང་གླང་པོ་ཆེ་ནས་མར་ག་ལེར་བབས་ལོང་མེད་པ། མཆོངས་རྒྱག་རྒྱབ་སྟེ་མར་བླ་མ་ཕེབས་ཡོང་གི་ཡོད་ཙང། ལམ་སང་མར་བབས་ནས། ཨ་ནི་ཤཱ་རིའི་བུར་ཕྱག་ཕུལ། འདུག་སེ། བྱེད་ཀྱི་ཡོད་རེད། འཚོ་བྱེད་གཞོན་ནུ་དེ། བཤེས་གཉེན་བསྟེན་ཚུལ་ཞེ་དྲག་ཡག་པོ་བྱས་ནས་མི་མི་ཡི་ལུང་པ་ལ་ཡོད་པའི་སྐབས་ལ། རྒྱལ་པོ་འཚོ་བྱེད་གཞོན་ནུ། རྒྱལ་པོ་རེད་དོ་བ། ཨ་ནི་གཞུག་གུ། དེ་ནས་ཚེ་འཕོས་ནས། གྲོངས་ནས། ཨ་ནི་ལྷ་ཡུལ་ལ་སྐྱེས་པ་རེད། ལྷ་ཡུལ་ལ་སྐྱེས་པ་གང་ན།

ཨ་ནི་ཁེངས་སེམས་འདྲ་བོ་བྱས་ནས་ང་རྒྱལ་འདྲ་བོ་བྱས། ཨ་ནི་ཆོས་ཞུ་ཡག་གི་སེམས་དེ་ཡོང་གི་ཡོད་མ་རེད། སྐྱིད་དྲགས་ནས། འདི་ནི། ཤཱ་རིའི་བུ་ཆོས་གསུང་བར་བྱོན་ཏེ་འཚོ་བྱེད་ལྷ་ཡི་བདེ་སྐྱིད་ལ་གཡེང་སྟེ་མཛུབ་མོ་ཀེར་བ་ཙམ་རེ་བྱས་ནས་རྩེད་མོ་རྩེ་བར་སོང་ཟེར་བ་དེ་སོང་བས་ཤཱ་རིའི་བུས་ཆོས་གསུང་ས་མ་རྙེད་པ། མ་རྙེད་པ་བཞིན་དུ་ཆོས་བྱེད་བློ་དང་ངེས་འབྱུང་སོགས་གཤའ་མ་མི་འབྱུང་ཟེར། འོ་དེ་རེད། མི་འབྱུང་ཞིང། ལྷ་ཡི་རྔ་དང་སྤྲུལ་པའི་བྱ་སོགས་ཀྱི། ཆོས་སྒྲ་སྒྲོག་ཙམ་ལས་རང་རེ་ལྟར་བླ་མའི་གདམས་ངག་ཞིབ་མོར་སྟོན་པ་མེད། ལྷ་ཡུལ་ཕལ་ཆེ་བ་ལ་བིཀྵ་རུ་པ་དང་ཅིག་བྱ་དང་སྤྲུལ་པའི་བྱ་དང་ཤིང་སྡོང་དེ་ཚོས་ནི་བའི་ཆོས་རེད་ཆོས་ཀྱི་སྒྲ་སྒྲོག་གི་འགྲོ་བ་དེ་སྤྲེའུ་རེད་གོ་ནི་མ་བཏང་དེ་བས་ཚོར་ཅིག་པའི་ག་ས་ག་ནས་མར་སྒྲ་སྒྲོག་གི་ཡོད་རེད་དེ། ང་ཚོ་འཛམ་བུ་གླིང་ནང་ད་བླ་མ་ཕེབས་ནས་བིཀྵ་ཆོས་ཉན་ས་ཡོད་དེ་ཚོ་ཞེ་དྲག་དཀོན་པོ་ཡིན་པ་རེད། བླ་མ་ཕེབས་ནས་བླ་མའི་མདུན་ནས་ཆོས་ཉན་ཡ་དེ།

ཀླ་ཀློ་ལ་སོགས་པའི་ཡུལ་མཐའ་འཁོབ་ཏུ་སྐྱེས་ན་ནི་ཆོས་ཀྱི་སྒྲ་ཙམ་ཡང་མི་གོ་ཞིང། ད་མི་མ་ཡིན་པའི་མི་ཁོམ་པ། མི་མ་ཡིན་པའི་མི་ཁོམ་པ། མི་མ་ཡིན་པའི་མི་ཁོམ་པ་ཟེར་དེ་འགྲིག་སོང་ང་དམྱལ་བ་ཡི་དྭགས་དུད་འགྲོ་ལྷ་ཚེ་རིང་པོ།

མིའི་མི་ཁོམ་པ་ནི་འདི་ནས་ཀླ་ཀློ་ལ་སོགས་པའི་ཡུལ་མཐའ་འཁོབ་ཏུ་སྐྱེས་ན་ནི་ཆོས་ཀྱི་སྒྲ་ཙམ་ཡང་མི་གོ་ཞིང། ཀླ་ཀློ་ལ་སོགས་པའི་ཡུལ་མཐའ་འཁོབ་ཏུ་སྐྱེས་ན་ནི། ཆོས་ཀྱི་སྒྲ་ཙམ་ཡང་མི་གོ་ཞིང་དེ་ཡང་དགེ་སློང་ཕ་མ་གཉིས། དགེ་སློང་ཕ་མ་གཉིས་དགེ་ཚུལ་ཕ་མ་གཉིས་ཏེ་འཁོར་རྣམ་བཞི་མི་རྒྱུ་བའི་ཡུལ་མཐའ་འཁོབ་དང། འོ་དེ་རེད། འཁོར་རྣམ་བཞི་མི་རྒྱུ་བའི་ལུང་པ་དེ་ལ་ཡུལ་མཐའ་འཁོབ་ཟེར་གྱི་ཡོད་རེད།

ཨ་ནི་དགེ་སློང་ཡོད་ས་དེ་ལ། ཨ་ནི་ཡུལ་དབུས་རེད་དེ་ཡོད་རེད། དོན་དག་དེ། དགེ་སློང་ཕ་ཡིན་པའི་ཕྱི་མའི་དབང་དུ་བྱས་པའི་ཡུལ་དབུས་ཡིན་གསུངས་སོ། ཡུལ་དབུས་ཡིན་གསུངས་སོ། ད་འདི་སོང། སངས་རྒྱས་མ་བྱོན་པའི་ཡུལ་དུ་སྐྱེས་ན་རྒྱལ་བའི་བཀའ་མེད་པས་ཆོས་བྱ་མི་ཤེས་ལ། ད་ཡུལ་མཐའ་འཁོབ་ཏུ་སྐྱེ་ཡ།

གསུམ་དང། དེ་ལ་མ་སྐྱེས་སྟབས་ཡག་ད་ངན་སོང་ལས་ཡར་ཐར་ནས་མི་ཡི་བླངས་པ་བྱས་པ་ཡིན་ན་ཡང། རྒྱལ་བའི་བཀའ་མེད་ས། རེད་པ་ད་དེ་འདྲའི་ལ། རྒྱལ་བའི་བཀའ་མེད་ས་སངས་རྒྱས་མ་བྱོན་པའི་ཡུལ། དེ་འདྲའི་ལ་སྐྱེས་པ་ཡིན་ན་ཡང་ཆོས་བྱ་ལོང་ཡོང་གི་མ་རེད་བྱ་ཤེས་ཀྱི་མ་རེད། དེ་ནི། ཡང་ན་ཡུལ་མཐའ་འཁོབ་ཏུ་ཀླ་ཀློ་ལྟ་བུ་ཅིག་ལ་སྐྱེས་པ་ཡིན་ན་ཡང་ཆོས་བྱ་ལོང་ཡོང་གི་མ་རེད་བསམ་པ་དེ་འདྲའི་རེད་མ་རེད་སྟབས་ཡག་བསམ་ཡག་འདྲ་བོ། དེ་ལྟར་མ་གྱུར་པ་ཡང་སྟབས་ལེགས་སྙམ་པ་བྱས། ཡུལ་དབུས་སུ་སྐྱེས་ཀྱང་ཡིད་མི་གསལ་བའི་གླེན་པ་དང་ངག་མི་གསལ་བའི་ལྐུགས་པར་སྐྱེས་པ་དང། ཡན་ལག་དང་རྣ་བ་སོགས་མ་ཚང་བའི་དབང་པོ་མ་ཚང་ན་ནི། དང་པོ་མ་ཡི་མངལ་ནས་སྐྱེས་དུས་ནས་ལྐུགས་པ་དང་འོན་པ་དང་འོ་ད་ནི་ཡན་ལག་མ་ཚང་བ་འདྲ་བོ་དེ་འདྲ་བྱུང་ན་ནི། ཨ་ནི་ཆོས་ཅི་འདྲ་ཞིག་བྱེད་དགོས་མི་ཤེས་ཤིང། དང་པོ་ནས་ཨ་མཆོག་མའི་གོ་ཡ་མེད་པ་ཡིན་ན་ཨ་ནི་ཆོས་གོ་གི་མ་རེད་པ་དེ་རེད། ཨ་ནི་ཡིད་ཕ་གིའི་གླེན་པ་འདྲ་པོ་ཡིན་པ་ཡིན་ན་ཤེས་ཀྱི་མ་རེད་པ་ན་ཆོས་ཅི་འདྲ་ཞིག་བྱེད་དགོས་མི་ཤེས་ཤིང། མི་ཤེས་ཤིང་བྱེད་དགོས་བྱས་ཀྱང་ཨ་ནི་བྱེད་ཚུལ་ཇི་བཞིན་མི་འབྱུང་ལ། ཚེ་སྔ་ཕྱི་དང་ལས་འབྲས་དང་དཀོན་མཆོག་གསུམ་མེད་པར་འཛིན་པའི་ལོག་ལྟ་ཅན་ནི། ཆོས་ལ་འཇུག་པའི་གེགས་ཆེ་ཤོས་ཡིན་པས། འདི་ནི་བཤེས་སྤྲིང་ལས་ཀྱང་ལོག་ལྟ་ཅན་དང་པོར་གསུངས། ལོག་པར་ལྟ་བ་འཛིན་དང་དུད་འགྲོ་ཉིད། ཟེར་ཡ་དེ་དང་པོ་མི་ཁོམ་པ་བརྒྱད་ནང་ནས་དང་པོ་དང་པོ་དེ་ལོག་ལྟ་ཅན་གསུངས་ཡག་དེ་ལོག་ལྟ་དེ་ཕ་གིའི་ཉེས་པ་ཆེ་ཤོས་འདྲ་བ་ཡིན་ཙང་དེ་རེད། ལོག་ལྟ་ཟེར་ཡ་དེ་ལས་འབྲས་ཁས་མི་ལེན་མཁན་ལས་རྒྱུ་འབྲས་དཀོན་མཆོག་གསུམ་ཁས་མི་ལེན་མཁན་རེད་པ་ད་མེད་པར་འཛིན་མཁན། པ་ད་དེ་འདྲའི་ཅིག་རེད་ལོག་ལྟ་ཅན་ནི་ཆོས་ལ་འཇུག་པའི་གེགས་ཆེ་ཤོས་ཡིན་པས་བཤེས་སྤྲིང་ལས་ཀྱང་ལོག་ལྟ་ཅན་དང་པོར་གསུངས། ད་ལྟའི་ལྷ་སའི་ཁ་ཆེ་ལྟ་བུ་ཡིན་ན་ད་སྔ་མ་རེད་པ་ད། འོ་ད་སྔ་མའི་ཕ་གིའི་ལྷ་ས་ལ་ཡོད་བསྡད་པའི་དེ་ནི་ཆོས་ཁས་མི་ལེན་མཁན། འོ་ད་ནི་ཁ་ཆེ་ལྟ་བུ་ཡིན་ན་ཚེ་རིང་པོ་ཞིག་བསྡད་ཀྱང། མ་ཎི་ཚར་གཅིག་འདྲེན་པའི་དགེ་རྩ་ཡང་མི་གསོག་པས། འདི་ཐབས་སྡུག་ཤོས་ཤིག་ཡིན་ཟེར། དེའི་ཕྱིར་རང་ཅག་ལ་དོན་གལ་ཆུང། དེ་ནི། དོན་གལ་ཆུང། དེ་ནི། བརྒྱད་སྒྲུབ་ཏུ་ཡོད་ནའང། ཇི་བཞིན་ཚང་བར་སྒྲུབ་དཀའ། དཀའ་ན། སྟབས་ལེགས་ཞེས་ཟེར་དགོས་པའི་དོན་གལ་དོན་གལ་ཆེ་ལ། དོན་གལ་ཆེ་ལ། འཛོམས་དཀའ་བ། སྣ་བརྒྱད་འཛོམས་པ་འདི་ཆེས་ཤིན་ཏུ་སྟབས་ལེགས་པ་ཅིའི་ཕྱིར་མ་ཡིན། ད་དེ་ནས་དལ་འབྱོར་ངོས་བཟུང་བ། དེ་བྱས། ངོས་བཟུང་བ་དེ་ལ་ད་མི་ཁོམ་པ་བརྒྱད་དལ་བ་བརྒྱད་དེ་གསུངས་སོང་ང། ད་དལ་བ་བརྒྱད། ད་གཉིས་པ་འབྱོར་བ་ལ། རང་འབྱོར་ལྔ་དང་གཞན་འབྱོར་ལྔ་སྟེ་བཅུ་ལས། རང་འབྱོར་ལྔ་ནི་སློབ་དཔོན་དབྱིག་གཉེན་གྱི་གསུང་ཉན་ས་ལས། མི་ཉིད་དབུས་སྐྱེས་དབང་པོ་ཚང་ལས་མཐའ་མ་ལོག་གནས་ལ་དད།

དཔེར་ན་མཚམས་མཚམས་ཡུལ་དབུས་ཆགས་མཚམས་མཚམས་ཡུལ་མཐའ་འཁོབ་ཆགས་ཡ་ཡོག་རེད་ལུང་པ་དེ་ལ་དགེ་ཚུལ་སློང་གིས་སྟོངས་སོང་ན་དགེ་ཚུལ་སློང་མེད་པ་ཆགས་ན་ཨ་ནི་ཡུལ་མཐའ་འཁོབ་ཆགས་འགྲོ་གི་རེད་ཡང་དགེ་ཚུལ་སློང་དུས་རྒྱུན་བཞུགས་མཁན་བྱུང་སོང་ན་དེ་ནི་བྱུང་སོང་ན་དེ་ནི་ཡུལ་དབུས་ཆགས་འགྲོ་གི་རེད་དེ་ནི་དེ་ནི་ཡོད་སར་སྐྱེས་པ་དབུས་དེ་འཁོར་རྣམ་བཞི་ཡོད་སར་སྐྱེས་པ་དབང་པོ་ཚང་བ་ནི། དང་པོར་སྤྱི་བསྡུས་ནི། དང་པོར་སྐྱེ་དུས་ནས་དབང་པོ་ཚང་བ་དང། ཟ་མ་མ་ནིང་སོགས་སོ་ཐར་གྱི་སྡོམ་པའི་རྟེན་དུ་མི་རུང་བས། འདི་ནི་རང་དེ་ལྟར་མ་བྱས་པའི་དབང་པོ་ཚང་བ་ཡིན།

དབང་པོ་ཚང་བ་དང། ཟ་མ་མ་ནིང་སོགས་སོ་ཐར་གྱི་སྡོམ་པའི་རྟེན་དུ་མི་རུང་བས། རང་དེ་ལྟར་མ་བྱས་པས་དབང་པོ་ཚང་བ་ཡིན། གོག་ཏུ་གོག་མི་འདུག། ཟ་མ་མ་ནིང་སོགས་སོ་ཐར་གྱི་སྡོམ་པའི་རྟེན་དུ་མི་རུང་བས་རང་དེ་ལྟར་མ་བྱས་པས། ད་སོ་སོ་ཟ་མ་མ་རེད་མ་ནིང་མ་རེད། འདི་ནི། མ་བྱས་པའི་དབང་པོ་ཚང་བ་ཡིན། ལས་མཐའ་མ་ལོག་ཟེར་དེ། མ་ལོག་པ་ནི་མཚམས་མེད་བྱས་ན། ཚེ་དེར་དགྲ་བཅོམ་པ་མི་ཐོབ་ཀྱང། ཕ་བསད་པའི་མཚམས་མེད། མ་བསད་པའི་མཚམས་མེད། འོ་དེ་བཞིན་གཤེགས་པའི་སྐུ་ལ་ངན་སེམས་ཀྱིས་ཁྲག་ཕྱུང་བ། འོ་དང་དགེ་འདུན་གྱི་དབྱེན་བྱས་པ། འོ་ན་དེ་དྲན་རོགས། དེར་དགྲ་བཅོམ་མི་ཐོབ་ཀྱང། རང་ཅག་གིས།

གང་ག་འབྱོར་ཡོད་པའི་ཟས་ཅིག་གང་ག་ལྡན་ཡོད་པའི་ཟས་ཅིག་རེད། འོ་དེ་རེད། རང་ལ་འབྱོར་དགོས་པ་ཡིན་པས་རང་འབྱོར་ཡིན་ཏེ་རང་འབྱོར་ཏེ། ང་ཚོ་ལ་དེ་ལྔ་དངོས་སུ་ཚང་བ་ཡིན། མི་ཉིད། ཡུལ་དབུས་སྐྱེས། དབང་པོ་ཚང། ལས་མཐའ་མ་ལོག། འོ་ད་གནས་འདུལ་བ་ལ་དད་པ་དེ་ཚང་དེ་ཡོད་རེད། ད་གཞན་འབྱོར་ལྔ་ནི། སངས་རྒྱས་བྱོན་དང་དེས་ཆོས་གསུངས། བསྟན་པ་གནས་དང་དེའི་རྗེས་འཇུག་གཞན་ཕྱིར་སྙིང་ནི་བརྩེ་བའོ་ཞེས་གསུངས་པ་ལྟར། སངས་རྒྱས་འཇིག་རྟེན་དུ་མ་བྱོན་ན་དམ་པའི་ཆོས་མི་འབྱུང་ལ་རེད་རེད་པ་ད་ཆོས་ཀྱི་འཁོར་ལོ་བསྐོར་བ་པོ་སངས་རྒྱས་འཇིག་རྟེན་དུ་མ་ཕེབས་ན་དམ་པའི་ཆོས་མི་འབྱུང་ལ། བྱོན་ཀྱང་ཆོས་མ་གསུངས་པའི་གོང་དུ་དཔེར་ན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་བོད་ཁའི་སངས་རྒྱས་པའི་མཛད་པ་མཛད་ནས་ཞག་བཞི་བཅུ་ཞེ་དགུ་རིང་ལ་པའི་ཆོས་མ་གསུངས་ནས་བཞུགས་པའི་སྐབས་ཟེར་བ་ད་ཆོས་མ་གསུངས་པའི་གོང་དུ། འཆི་བ་ལྟ་བུ་ནི། སངས་རྒྱས་བྱོན་པའི་དོན་མ་བྱུང་བའོ། དེ་གཉིས་དེང་སང་དངོས་སུ་མི་ཚང་མོད། ད་ལྟ་བི་ཀའི། མཆོག་གི་སྤྲུལ་སྐུ་མཛད་པ་ཅན་གྱི་དེ་ནི་སངས་རྒྱས། དངོས་སུ་ད་བྱོན་ཡོད་མ་རེད་པ། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་པའི་མཛད་པ་མཛད་ནས་ད་ལོ།

བསྟན་པ་མ་ཉམས་པར་གནས་པ་ནི། སངས་རྒྱས་ཀྱི་བསྟན་པ་མ་ཉམས་པར་གནས་པ་དེ། སྒྲུབ་པའི་བསྟན་པ་དེ། འཕགས་ལམ་དངོས་སུ་ཐོབ་པ་ཡོད་པ་ལ་བྱེད། དེ་ཡང་དེང་སང་ལྔ་བརྒྱ་ཕྲག་བཅུའི་ལུང་གི་དུས་ཡིན་ཞིང། དེ་ནི་བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་ཤཱཀྱ་མུ་ནེའི་བསྟན་པའི་གནས་ཚད་ལོ་ལྔ་སྟོང་ཡོད་པའི་ནང་གི་འབྲས་བུའི་ལེའུ་ལ་ལོ་གཅིག་སྟོང་ལྔ་བརྒྱ། དཔེར་ན་དགྲ་བཅོམ་པའི་ལེའུ་འོག་ལ་ཡོད་ཀྱི་རེད།

ལུང་གི་ལེའུ་ལ་ལོ་གཅིག་སྟོང་ལྔ་བརྒྱ་ཡོད་པའི་ནང་གསེས། མངོན་པའི་ལེའུ་ལ་ལོ་ལྔ་བརྒྱ་དང། མདོ་སྡེའི་ལེའུ་ལ་ལོ་ལྔ་བརྒྱ། འདུལ་བའི་ལེའུ་ལ་ལོ་ལྔ་བརྒྱ་སྟེ་བསྡོམས་པའི་ལེའུ་ལོ་གཅིག་སྟོང་ལྔ་བརྒྱ། ད་དེའི་སྒང་ལ་རྟགས་ཙམ་འཛིན་པས་དེ་པོ་ད། རྟགས་ཙམ་འཛིན་པའི་དེ་ནི་ལེའུ་ལ་ལོ་ལྔ་བརྒྱ་བཅས་ཁྱོན་བསྡོམས་བསྟན་པའི་གནས་ཚད་ལོ་ལྔ་སྟོང་དུ་གསུངས། སངས་རྒྱས་ཀྱི་བསྟན་པ་དེ་ནི་ལོ་ལྔ་སྟོང་དུ་གནས་ཡང། སངས་རྒྱས་མྱ་ངན་ལས་འདས་ནས་རོ། ད་ལྟ་འཇིག་རྟེན་པའི་ལོ་ལྔ་སྟོང་དུ་གནས་ཀྱི་རེད། གསུངས་པ་རེད། ད་དུང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་བོད་གངས་ཅན་གྱི་ཞིང་དུ་ཕེབས་ནས། རོ། ད་ནི་ཇོ་བོ་བྷེ། ཤཱཀྱ་མུ་ནི། རོ། ད་ཇོ་ཤཱཀ་རྣམ་གཉིས་ལ། དེ་ནས་དབུ་རྒྱན་ཕུལ་ནས། དེ་ནས་དབུ་རྒྱན་ཕུལ། སྨོན་ལམ་བཙུགས་པ་ན། ཐུང་མོའི་ནང། འོ་དེ་འདྲའི་གི་སྟོབས་ཀྱིས་དེ་ནི། ཡང་ལོ་སྟོང་ཕྲག་གཅིག་ཡར་འཕེལ་འགྲོ་གི་རེད། ལོ་སྟོང་ཕྲག་གཅིག་ཡར་འཕེལ་ནས། འཕེལ་གི་རེད་གསུངས་ཡོད་པ། འོ་དེ་རེད། བསྟན་པའི་གནས་ཚད་ལ་ལོ་ལྔ་སྟོང་དུ་གསུངས། འོན་ཀྱང་སངས་རྒྱས་ཀྱི་བསྟན་པ་ལུང་གི་དུས་ཡིན་ཡང། རང་རྒྱུད་ལ་རྟོགས་པའི་བསྟན་པ་སྐྱེས་ན། སྐྱེ་སྟངས་ལུང་གི་དུས་ཡིན་ནི་རེད་གང་ཅི་སོ་སོས་ཉམས་ལེན་བྱས་ནས།

དེ་ནི་གང་བྱེད་སོ་སོའི་བསྟན་པ་དེ་མ་ནུབ་པ་བྱེད་དགོས་རེད། སོ་སོའི་རྒྱུད་ལ་ཡོད་མཁན་གྱི་བསྟན་པ་དང་གཙོ་བོ་གཙོ་བོ་དེ་སྡོམ་པ་ཚུལ་ཁྲིམས་རེད་པ་ད་སོ་སོ་ཁས་བླངས་པའི་ཚུལ་ཁྲིམས་དམ་ཚིག་སྡོམ་པ་དེ་ཚོ་ཡག་པོ་བྱས་སྲུང་ཨོ་དེ་བྱས་ནས་དེ་ནི་སོ་སོའི་བསྟན་པ་དེ་སོ་སོ་སྐལ་བ་མ་ནུབ་པ་ཅིག་བྱེད་དགོས་རེད། སྒོས་ནུབ་ཏུ་གྱུར་པ་ཡིན། རང་རྒྱུད་ལ་བསྟན་པ་ནུབ་ན་སྒོས་ནུབ་ཏུ་གྱུར་པ་ཡིན། དེ་ཡང་སངས་རྒྱས་ཀྱི་བསྟན་པ་གནས་པ་ཙམ་དུ་མ་ཟད་བསྟན་པ་དེ་ལ་ཞུགས་པ་ཡང་ཚང། ད་ད་ལྟ་བསྟན་པ་གནས་པ་གི་དུས་རེད་པ་དང། ཨ་ནི་དེ་ལ་དེ་ལ་སོ་སོའི་ཞུགས་པ་དེ་ཡང་ཚང། ཞུགས་པ་ཡང་ཚང་སྟེ། འཕགས་བོད་ཀྱི་སྔ་ཕྱིའི་གྲུབ་མཐའ་ཀུན་ལས་བཅུད་བསྡུས་ལྷད་སེལ་གྱི་མདོ་སྔགས་ལྟ་སྤྱོད་རྣམ་དག་ཟུང་དུ་འབྲེལ་ཞིང། དག་ཐེར་མགོན་པོ་འཇམ་དབྱངས་ཉིད་ཀྱིས་མཛད་པའི་བསྟན་པ།